གཞིས་བྱེས་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་རྣམ་པ་དང་བོད་ཀྱི་ལོ་གསར་སྲུང་བརྩི་གནང་མཁན་ཡོངས་ལ་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ད་ལྟ་ང་ཡོད་ས་དེ་ཡིན་པ་ཡིན་ན་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་བྱེས་ཀྱི་གདན་ས་ཆེན་པོ་སེ་ར་ཐེག་ཆེན་གླིང་གི་ཡ་གྱལ་སེར་བྱེས་མཁས་སྙན་གྲྭ་ཚང་གི་གཙུག་ལག་ཁང་ནང་ལ་རེད། ང་ཚོ་བོད་ཀྱི་ལོ་གསར་ཚེས་གཅིག་བླ་མ་ལོ་གསར་དང་ཚེས་གཉིས་རྒྱལ་པོ་ལོ་གསར་ཚེས་གསུམ་ཆོས་སྐྱོང་ལོ་གསར་ཞུ་སྲོལ་ཡོད་པ་ནང་བཞིན་དེ་རིང་མང་ཚོགས་མང་པོ་ཞིག་ཞོགས་ཀས་སྔ་པོ་ནས་སེ་ར་དགོན་པ་དང་རྣམ་གྲོལ་གླིང་དགོན་པ།

ཡོད་རེད་ཨང་ཚོ་ནི། ཨང་ད་དེ་རིང་ཚེས་པ་དང་པོ་དེ་ལ་ད་རྟེན་འབྲེལ་བྱེད་དགོས་ན་ང་ཚོ་འདུ། མཆོད་མཇལ་བྱེད་དགོན་པ་འདུ་བྱེད་ག་ཡོང་བ་ཡིན་དམིགས་བསལ་གྱི་ད་སྦེ་ལོ་ཀུ་པི་ལ་དགོན་པ་རྩ་ཆེན་པོ་མང་པོ་ཅིག་ཡོད་རེད་ཨ་ནི་རྟེན་འབྲེལ་བྱེད་དགོས་ར་ལ་སོང། ལོ་གསར་སྟབས་བསྟུན་ནས་ཁྱེད་རང་གི་གཞིས་བྱེས་བོད་མི་ཚོ་ལ་ལོ་གསར་གྱི་སྨོན་ཚིག་དེ་འདྲ་ག་རེ་གསུངས་ཡོད་ཀྱང།

གལ་ཆེ་ཡང་ག་རེ་བརྩི་མཁན་དང། ག་རེ་བྱས་ནས་ཕེབས་ཡིན་ན། ཨ་ནི་ལགས་སོ། སྤྱིར་བཏང་ང་ཚོའི་བོད་པའི་བརྩི་སྲོལ་ཟེར་ནས་མི་འདུག་འདི་ནང་ལ་ཡ། ཚེས་གཅིག་ལ་བླ་མ་ལོ་གསར་ཟེར་དེ་ནས་རྒྱལ་པོ་ལོ་གསར་ཆོས་སྐྱོང་ལོ་གསར་ཟེར་རིམ་པ་བྱས་ཡོད་རེད། ཨ་ནི་སྤྱིར་བཏང་མི་རིགས་ག་འདྲ་ཅིག་ཡིན་པ་ཡིན་ནའི་ཁོ་རང་གཅིག་ཆོས་ཕྱོགས་ཐོག་ནས་ག་རེ་ཟེར་ཡ་གཅིག་བླ་མ་དཀོན་མཆོག་ལ་ཡ་དད་པ་ཡིད་ཆེས་དེ་འདྲ་གཅིག་ཡང་ཅིག་མཆོད་འབུལ་བྱེད་ཡ། མཇལ་ཁ་ཞུ་ཡ་དེ་ཚོ་ད་དངོས་གནས་མི་རིགས་སོ་སོའི་གི་ག་རེ་ཟེར་ཁྱད་ཆོས་དེ་གས་མ་སོན་ནས་མི་འདུག་རིག་གཞུང་དེ་གས་མ་སོན་མི་འདུག་ད་འདི་ཤུགས་ཆེན་པོ་ཆགས་ཡོད་རེད། དེ་འདྲ་ཡིན་དུས་ང་རང་ཚོ་བོད་པ་ཚོ་ཡིན་པ་ཡིན་ནའི་ད་ཅིག་སྤྱིར་མི་རིགས་མི་རིགས་མང་པོ་ཅིག་ཡོད་པའི་ནང་ནས་ད་རིག་གཞུང་གི་ཆ་ནས་བཤད་པ་ཡིན་ན་ང་ཚོ་བོད་པ་དེ་དཔེ་ཞེ་དྲག་གི་ཕྱུག་པོ་ཅིག་ཡིན་དེ་ཉིད་ཆེ་དེ་ལ་ཁུངས་དང་རྒྱུ་མཚན་ཆ་ཚང་ཡོད་དེ་ཉིད་ཆེ་རོ། དེ་འདྲ་ཡིན་དུས་ཙང་ད་དེ་རིང་གི་ལོ་གསར་དེ་དེ་རིང་ཙམ་མ་རེད་ད་སྤྱིར་ལོ་གསར་ནང་ལ་ང་རང་ཚོ་དེ་འདྲའི་མཆོད་མཇལ་ཕེབས་ཡ་དེ་མི་རིགས་ཀྱི། རིག་གཞུང་གོམས་གཤིས་གལ་གནད་ཆེ་ཅིག་ཆགས་རེད། ཨ་ནི་དེ་རིང་ལོ་གསར་ཚེས་པ་གཅིག་དང་སྟབས་བསྟུན་ནས་ཨ་ནི་གཞིས་བྱེས་གཉིས་ཀྱི་བོད་མི་ཚོ་ལ་ཁྱེད་རང་གི་དམིགས་བསལ་གྱི་སྨོན་ཚིག་གསུང་སྙིང་བྲོ་བ་འདྲ་ག་རེ་ཡོད་ན།
ཨ་ལེ་ལགས་སོ་ཟེར། ད་འདི་རེད་ལགས་ད་གཞིས་བྱེས་བོད་མི་རྣམས་ལ་ཡ་ད། ལོ་གསར་པ་འདི་ནང་ལ་ཡ་ད་གཙོ་ཆེར་འདུག་མི་སྐྱབས་མགོན་ཡེ་ཤེས་ནོར་བུའི་དགོངས་པ་འགྲུབ་ཐུབ་པ་ཅིག་དང། དེ་ནང་བཞིན་གྱི་ད་ང་རང་ཚོའི་རེ་བ་དེ་སྐྱེལ་མ་སོང་ནས་སྙིང་ནས་བཅངས་བསྡད་ཡ་གི་སྐྱབས་མགོན་ཡེ་ཤེས་ནོར་བུ་བ་གཅིག་བོད་ལ་ཕེབས་ཐུབ་ཡ་ཟེར་ནས་མི་འདུག། ཕོ་བྲང་པོ་ཏ་ལ་ལ་ཡ་ཨ་ནི་ཞབས་བཅགས་བྱས་བོད་མི་ཡོངས་རྫོགས་ལ་ཡ་ད་ཅིག་ག་རེ་ཟེར་གསེར་ཞལ་མཇལ་ཐུབ་ཡ་སུ་ཆེ། འོ་འདི་རེད་ཟེར། ལགས་སེ་ཐུགས་རྗེ་གནང་ལགས་སེ། ཐོག་མར་ལོ་གསར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཁྱེད་རང་གི་མཚན་དང་ག་ནས་ཕེབས་ཡོད་མེད་ཅིག་ངོ་སྤྲོད་ཅིག་གནང་རོགས་གནང། ངའི་མིང་བདེ་སྐྱིད་གེ་ཆེ་ཨ་ནི་ང་སྦེ་ལོ་ཀུ་པི་གཞིས་ཆགས་སྦེ་ལོ་ཀུ་པི་ནས། ལགས་སེ་ཨ་ནི་ད་ནི་ལོ་གསར་ཚེས་གཅིག་ལ་ཡ་ཨ་ནི་དེ་མཆོད་མཇལ་ལ་ཕེབས་དགོས་ཡ་གི་རྒྱུ་མཚན་རབ་དེ་ག་རེ་ཡིན་མིན།